ཕྱིར་ཕ་ཡུལ་ལ་ལོག་གོ་ནོ་གི་གྲོགས་པོ་འབྲུག་རྒྱལ་མཁར་ལགས་རེད། དེ་རིང་གི་ལེ་ཚན་འདིའི་ནང་དོན་གཙོ་བོ་ཡིན་ན་འབུམ་རམས་པ་འབྲུག་རྒྱལ་མཁར་ལགས་ཀྱི་སློབ་གཉེར་གྱི་བརྒྱུད་རིམ་དང་ཁོ་རང་གི་ཆེད་ལས་སྐྱེ་ཁམས་རིག་པ་སྐོར་ནས་ཁ་བརྡ་བྱེད་རྒྱུ་རེད། ཡ། དེ་ནས་དེ་རིང་གི་ལེ་ཚན་འདི་དངོས་སུ་འགོ་བརྩམ་རྒྱུ་ཡིན།

རེད་སྐྱེ་ཁམས་འདི། ཨོ་སྐྱེ་ཁམས་གི། སྐྱེ་ཁམས་འདི། བདེན་གི་བདེན་གི། ཨོ་དེ་ནི་ཁྱེད་རང་གིས་འཇི་ན་ཨ་མེ་རི་ཀ་ནས་སྐྱེ་ཁམས་རིག་པ་གི་དངོས་གཞི་ཞིབ་འཇུག་དེ་ནས་རིམ་པ་བཞིན་དུ་འབུམ་རམས་པ་དེའི་སློབ་གཉེར་གང་མང་ཡིན་ཟེར་མོད། དེ་ཡིན་དང་ན། ཨ་རི་གི་འབུམ་རམས་པ་ར་དངོས་གཞི་གི་འགྲོ་སྟངས་ཆ་ནས་ཁྱད་པར་ཆི་ཟིག་ཡོད་གི།

སྐྱེ་ཁམས་རིག་པ་སྦྱངས་ནོ་གི་གོ་རིམ་སློབ་སྦྱོང་གི་གོ་རིམ་ད་གང་མང་བཤད་ཟིན། དེ་ཡིན་དང་ན། དོན་ངོ་མ་གི་སྐྱེ་ཁམས་རིག་པ་ཟེར་གོ་ནི་འདི་ཆི་ཟིག་གི་ཕྱོགས་སློབ་སྦྱོང་གོ་ནི་ཆི་ཟིག་གི་ཕྱོགས་ཞིབ་འཇུག་བྱེད་གོ་ནི་རེད། རེད་སྐྱེ་ཁམས་རིག་པ་འདི་ཆི་ཟིག་གི་ད་ཧ་ཅང་གི་སླ་མོ་བཤད་ན། རེད།
དེ། སྲོག་ཆགས་གོ་སྲོག་ཆགས་ཟེར་ན་ད་ལྟ་བོད་སྐད་གི་བཤད་ན་སྲོག་ཆགས་སྐྱེ་དངོས་སྐྱེ་དངོས་ཟེར་ན་འགྲིག་སྐྱེ་དངོས་དང་སྐྱེ་དངོས་ཀྱི་ཁོར་ཡུག་བར་གྱི་འབྲེལ་བ་ཞིབ་འཇུག་བྱེད་མཁན་འདི་མོ་ཟིག་རེད་མོ་ཞིབ་འཇུག་བྱེད་རྒྱུ་འདི་མོ་གི་རིག་ལམ་ཟིག་གི་སྐྱེ་ཁམས་འབྲེལ་སྐྱེ་དངོས་དང་སྐྱེ་དངོས་ཀྱི་ཁོར་ཡུག་བར་གྱི་འབྲེལ་བ་དེར་ད་ལྟ་ནང་གི་རྒྱུན་དུ་འདྲི་རྒྱུ་ཆི་ཟིག་རེད་ཟེར་ན་སྐྱེ་དངོས་འདི་ལ་ཁོར་ཡུག་ཅི་ཞིག་དགོས་གི། འོ་ན་སྐྱེ་དངོས་ཕན་ཚུན་བར་གྱི་འབྲེལ་བ་ཆི་ཟིག་ཡོད་གི། ས་ཆ་གང་ཞིག་ན་སྐྱེ་དངོས་འདི་ཡོད་པའི་རྒྱུ་མཚན་ཆི་ཟིག་རེད། དེ་ན་ད་ས་ཆ་གི་སྐྱེ་ཁམས་ཀྱི་མ་ལག་འདི་མོ་ཟིག་གྲུབ་འདུག་ན་དེ་ལ་ཤུགས་རྐྱེན་གཞན་པ་གི་ད་གཟོད་བརྡབ་གསིག་ག་གི་ཐེབས་བཏང་ན་འགྱུར་ལྡོག་ཆི་ཟིག་བྱུང་རྒྱུ་རེད། དྲི་བ་འདྲི་རྒྱུ་འདི་མོ་འདི་ཏག་ཏག་རེད་ད་སྤྱིར་བཏང་གི་བཤད་ལེ་སོང་ན།
རེད་རེད་ད་མྱི་ར་ཅིག་གི་ཁོར་ཡུག་གཉིས་ཀ་གི་བར་གྱི་འབྲེལ་བ་དེ་རེད།

རྩྭ་རྐང་དེ་དག་ཅིག་རྨང་གཞིའི་གི་སྐྱེ་གོ་ནི་ཆ་རྐྱེན་ཆི་མོ་ཆི་མོ་ཟིག་དགོས་གི་དེ་ལྟ་རྒྱུ་རེད་མོད། རེད་རེད། ཅིག་ཉོན་མོངས་དག་ཅིག་གཞན་པ་ཁ་ཕྱོགས་ཡིན་ཟིག་གི་སྲོག་ཆགས་ལྟ་རྒྱུ་རེད་མོད་ད་དཔེར་གཅན་གཟན་དང་རི་དྭགས་ལ་སོགས་པ་གི་ད་འབའ་འབུ་སེམས་ཅན་དག་ཅིག་གི་ད་འདི་ཁ་གྲངས་ཡང་མང་བའི་རྒྱུ་མཚན་ཅི་ཟིག་རེད་གང་ལ་ཆགས་ཟིག་ཡོང་དུས་རྒྱུ་མཚན་ཅི་ཟིག་རེད་ད་དཔེར་འུ་ཟོའི་ས་ཆ་ན་བོད་གི་ས་ཆ་ན་ས་ཐག་རིང་ད་གསའ་ཡོད་གི་བདེན་གི་འབྲོང་བའི་ཡོད་གི་བདེན་གི་འདི་འུ་ཟོའི་ས་ཆ་ན་མི་གཞན་པ་མི་སོང་དུས་རྒྱུ་མཚན་ཅི་འདི་ཡོང་དུས་རྒྱུ་མཚན་ཅི་ཟིག་རེད་དེ་མང་ཉུང་ཡོད་དང་ཁྱབ་ཚུལ་དང་དེ་ཁ་སོགས་དེའི་སྤྱིར་བཏང་གི

རེད་ད་སྐྱེ་ཁམས་ཀྱི་ཞིབ་འཇུག་གི་ཁ་ཕྱོགས་ར་རྩྭ་རྐང་སྲོག་ཆགས་ཁེར་རོ་ར་མ་རེད་མོད་ད་དགོས་ངེས་ཀྱི་འཚོ་བཅུད་ཟིག་གུ་ས་ར་ཡང་ན་ད་ཅིག་གི་ཁ་གེགས་ར་འདི་ཁ་སོགས་འཁོར་རྒྱུན་ད་ད་དགོས་ངེས་ཀྱི་གཞི་རྒྱུ་འདི་མོ་འཁོར་རྒྱུན་ད་ད་གོ་ཡོད་ནི་རེད་མོད་ད་དགོས་ངེས་ཀྱི་ཐན་དང་ཏན་ལ་སོགས་པ་གི་འཁོར་རྒྱུན་ཆུ་གི་འཁོར་རྒྱུན་འདི་ཁ་སོགས་ད་གི་ཕྱོགས་སོ་སོ་ཡོད་ནི་རེད་ཁ་ཞིབ་འཇུག་གི་ཁ་ཕྱོགས་འདི་རེད་ད་གཞུང་གི་སྐྱེ་ཁམས་དེ

རེད། འདི་མོ་འདི་ལ་ད་ཅིག་གི་སྐལ་བ་འདིར། ཅིག། ཨེ་ཕེ་ཟི་ཡོང་དགོས་ན། སྐྱེ་ཁམས་ཀྱི་ཤེས་བྱ་འདི་ཤེས་དགོས་ཀྱི་མོ། བདེན་གི། དེ་ག། ད། དེ་ནས་ད་བཟོ་རིག་གནས་ར། རེད། ཉི་གི་ད་ཅིག་གི་ད་ཡིན་རྒྱུ་གི་ད། འདི་རིག་གཟུ་བྱ་ས་མི་འཇོག་གི་ར་སྤྱིར་བཏང་གི་ཁ་ཕྱོགས་ཡིན་ན་རིག་གནས་ཀྱི་རིན་ཐང་ཧ་ཅང་ཆེན་པོ་ཡོད་ཀྱི་མོ། བདེན་གི། ད་དཔོན་རྒྱུད་ཀྱི་འབྲོག་ས་ཟིག་གི་བྱིངས་ཀྱི་མཆོང་སྐྱིད་པས་ན་འབྲོག་གི།

རེད་ད་ངོ་སྤྲོད་ད་བོད་ཡིག་གི་སྟེང་ན་རྒན་འཇུ་བཀྲ་ཤིས་བཟང་པོ་ཚང་གི་གཉན་ཚོགས་ཚང་གི་མཉམ་གཅིག་ཏུ་སྒྲིག་བཞག་ནོ་གི་བོད་ཀྱི་རིག་གནས་སྐོར་གི་གཉན་པོ་གཡུ་རྩེ་སྐོར་གི་དཔེ་ཆ་དོ་ག་ཨང་ད་དཔེ་མེད་དཔེ་ཆ་རྩ་རེད་ད་ལོ་ཚོ་ཁོང་ཚང་གི་ར་ཁོ་ཆོ་ཤིག་གི་སྡུག་མང་དག་གི་དཀའ་ལས་མང་པོ་བརྒྱུད་པའི་ལོ་མང་པོ་བྲིས་དེའི་ནང་ལ་ད་ཅིག་ཅིག་དང་རབ་དགོས་ན་ཆོག་གི་ངང་གི་དེ་ལྷག་ཏུ་རྩི་ཤིང་ར་རི་དྭགས་རི་མོ་ཟི་ངོས་འཛིན་ནི་རྒྱ་བོད་རྒྱ་ཡིག་ར་བོད་ཡིག་ལ་ཏིང་གི་ཡི་གེ་མ་ཚང་མིང་བཏགས